དེང་སྐབས་ར་ཤི་ཡའི་སྲིད་གཞུང་གིས་ཡུཀ་རེན་གྱི་ས་མཚམས་སུ་དཔུང་དམག་འབུམ་གཅིག་ཙམ་ཞིག་འགྲེམས་འཇོག་བྱས་ཏེ་བཙན་འཛུལ་བྱ་སྲིད་པའི་ཉེན་ཁ་ཆེ་བའི་དུས་འདིར་ཡོ་རོབ་ཡུལ་གྲུ་མང་པོས་ཡུཀ་རེན་ལ་རྒྱབ་སྐྱོར་ཡོད་པའི་རྣམ་པ་གསལ་སྟོན་བྱས་ཡོད་འདུག་ཅིང་ཁོང་ཚོའི་རྒྱབ་རྟེན་ཁག་ལ་བརྟེན་ནས་ཡུཀ་རེན་སྲིད་གཞུང་ལ་བློ་སྟོབས་དང་སྦྲགས་ད་ལའི་གཟའ་མིག་དམར་ཉིན་མོ་ཡུཀ་རེན་གྱི་སྲིད་འཛིན་སྐུ་ཞབས་ཛེ་ལན་སི་ཀི་ཡིས་མ་འོངས་ལོ་གསུམ་གྱི་ནང་ཚུད་དུ་དྲག་པོའི་དཔུང་དམག་གི་གྲངས་འབོར་དེ་འབུམ་གཅིག་ཙམ་ཞིག་མང་དུ་གཏོང་རྒྱུ་ཡིན་ཞེས་དང་དེ་བཞིན་དྲག་པོའི་དཔུང་དམག་ཚོའི་གླ་ཕོགས་ཡང་སྤར་རྩིས་ཡོད་པའི་སྐོར་གཞུང་འབྲེལ་གྱི་བཀའ་རྒྱ་ཞིག་ལ་མཚན་རྟགས་བཀོད་ཡོད་འདུག་དེ་བཞིན་སྲིད་འཛིན་ཛེ་ལན་སི་ཀི་ཡིས་ཡུལ་གྱི་གྲོས་ཚོགས་འཐུས་མི་ཚོར་ཁོང་གིས་དྲག་པོའི་དཔུང་དམག་གི་ཚད་གཞི་མང་དུ་གཏོང་རྒྱུའི་དགོངས་འཆར་དེ་དག་རིང་མིན་ཟིང་འཁྲུག་ལངས་སྲིད་པའི་གནས་སྟངས་ཁག་ལ་བརྟེན་ནས་གནང་བ་ཞིག་མ་ཡིན་པར་ད་ལྟ་དང་མ་འོངས་གཉིས་ཀར་བསམ་ཤེས་ཐོག་ཡུཀ་རེན་གྱི་ཡུལ་དེ་ཞི་བདེ་ལྷིང་འཇགས་ཡོང་རྒྱུའི་དོན་དུ་གནང་བ་ཡིན་ཞེས་ནན་བརྗོད་གནང་བ་དང་སྦྲགས་གྲོས་ཚོགས་འཐུས་མི་ཚོས་ཀྱང་འཇིགས་སྣང་དངངས་སྐྲག་མ་གནང་རོགས་ཞེས་ནན་སྐུལ་ཞུས་ཡོད་འདུག་དེང་སྐབས་ར་ཤི་ཡས་ཡུཀ་རེན་གྱི་ས་མཚམས་སུ་དཔུང་དམག་འབུམ་གཅིག་ཙམ་ཞིག་འགྲེམས་འཇོག་བྱས་ཡོད་འདུག་ཀྱང་ཁོང་ཚོས་ཡུཀ་རེན་བཙན་འཛུལ་བྱ་རྒྱུའི་འཆར་གཞི་མེད་ལུགས་སྐོར་བརྗོད་ཀྱི་ཡོད་པ་དེར་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་ཚོས་བྱ་སྤྱོད་དེ་དག་གིས་ར་ཤི་ཡར་དཔལ་འབྱོར་ཉེས་ཆད་ཚབས་ཆེ་ཞིག་འགེལ་སྲིད་པ་ཡིན་ཞེས་ཉེན་བརྡ་གཏོང་མུས་ཡིན་པ་རེད། དེང་སྐབས་ཡུཀ་རེན་སྲིད་གཞུང་ལ་དཔུང་དམག་ཉིས་ཁྲི་ལྔ་སྟོང་ཙམ་ཞིག་ཡོད་པ་དེ་དག་གིས་ར་ཤི་ཡར་དཔུང་དམག་འབུམ་དགུ་ཙམ་ཞིག་ཡོད་པ་ཁག་ལ་ཁ་གཏད་གཅོག་ཐབས་མེད་པའི་གནས་སྟངས་ཁག་ལ་བརྟེན་ནས་ཡུཀ་རེན་སྲིད་གཞུང་གིས་པོ་ལན་དང་ཨིན་ཡུལ་གཉིས་ཀྱི་རྒྱབ་སྐྱོར་ཐོག་ནས་དྲག་པོའི་ལས་གཞི་ཁག་ཡར་རྒྱས་གོང་འཕེལ་གཏོང་རྒྱུའི་ཆོད་སེམས་འཛིན་གྱི་ཡོད་པ་རེད། པོ་ལན་ཡུལ་གྱི་སྲིད་བློན་མོ་རཱ་ཝི་ཀི་མཆོག་ཉེ་ཆར་ཡུཀ་རེན་ལ་རྒྱལ་དོན་འཚམས་འདྲིར་ཕེབས་པའི་སྐབས་སུ་ར་ཤི་ཡ་ལྟ་བུ་ཁྱིམ་མཚེས་ཤིག་དང་མཉམ་དུ་སྡོད་དགོས་ཀྱི་ཡོད་པ་དེ་ནི་མེ་རི་འཕྱུར་རྒྱུའི་ཉེན་ཁ་ཧ་ཅང་ཆེ་བའི་རི་གཤམ་ཞིག་ཏུ་སྡོད་དགོས་བྱུང་བ་ནང་ལྟར་གྱི་འཚོ་བ་ཞིག་ཡོང་ས་རེད་ཅེས་གསུངས་ནས་པོ་ལན་ཡུལ་གྱིས་ཡུཀ་རེན་ལ་སོལ་རླངས་དང་མེ་སྒྱོགས་དྲག་པོའི་གོ་ལག་དང་མཁའ་ཐོག་ནས་སྲུང་སྐྱོབ་བྱེད་རྒྱུའི་མི་མེད་གནམ་གྲུ་ཆུང་གྲས་དེ་རིགས་དང་སོ་ལྟའི་འཕྲུལ་ཆས་ལ་སོགས་མཁོ་སྤྲོད་བྱ་རྒྱུ་ཡིན་ཞེས་གསུངས་བ་དང་སྦྲགས་དཔལ་འབྱོར་དང་མི་སྤྱོད་དགེ་བའི་རོགས་རམ་ཡང་མཁོ་སྤྲོད་བྱེད་ཀྱི་ཡིན་ཞེས་ཞལ་བཞེས་གནང་ཡོད་འདུག་དབྱིན་ཇིའི་སྲིད་བློན་སྐུ་ཞབས Boris Johnson ནས་ཀྱང་ད་ལའི་རེས་གཟའ་མིག་དམར་ཉིན་མོ་ཡུཀ་རེན་གྱི་སྲིད་འཛིན་དང་མཇལ་འཕྲད་གནང་སྟེ་རྒྱབ་སྐྱོར་གསལ་སྟོན་གནང་བ་དང་ཆབས་ཅིག་མཐུན་གྲོགས་ཤིག་དང་དམངས་གཙོའི་ལམ་ལུགས་ཀྱི་མཐུན་ཕྱོགས་རྒྱལ་ཁབ་ཤིག་གི་ངོས་ནས་ཡུཀ་རེན་གྱི་བདག་དབང་ལ་དོ་ཕོག་མི་ཡོང་བ་བྱ་རྒྱུར་དབྱིན་ཡུལ་གྱིས་རྒྱབ་སྐྱོར་གང་ཡོང་ཞུ་གི་ཡིན་ཞེས་གསུངས་ཏེ་ར་ཤི་ཡར་བརྡ་ལན་ཞིག་བཏང་ཡོད་འདུག་གཟའ་འཁོར་སྔོན་མ་ར་ཤི་ཡའི་སྲིད་གཞུང་གིས་ཡུཀ་རེན་གྱི་ཡུལ་དེ་བྱང་མཚོ་ཨེཊ་ལན་ཊིཀ་དམག་དོན་སྒྲིག་འཛུགས་ནང་འཇུག་རྒྱུ་མེད་པའི་ཁས་ལེན་དགོས་ཀྱི་ཡོད་པའི་སྐོར་དང་བྱང་མཚོ་ཨེཊ་ལན་ཊིཀ་དམག་དོན་སྒྲིག་འཛུགས་ཀྱི་དཔུང་དམག་རྣམས་ཤར་ཡུ་རོབ་ན་ཡོད་པ་ཁག་ཕྱིར་འཐེན་དགོས་པའི་དགོས་འདུན་བཏོན་ཡོད་པ་དེ་དག་ལ་ནུབ་ཕྱོགས་ཡུལ་གྲུ་ཁག་ནས་ཁས་ལེན་བྱས་མེད་པ་རེད། དེའི་རྗེས་ཕན་ཚུན་ཡིག་འབྲེལ་བྱུང་བ་དང་རེས་གཟའ་ཟླ་བའི་ཉིན་མོ་བདེ་འཇགས་ལྷན་ཁང་ནང་བཤད་རེས་ཐུབ་པ་སོགས་ཀྱི་རྗེས་སུ་དེ་རིང་གཟའ་མིག་དམར་ཉིན་མོ་ར་ཤི་ཡའི་ཕྱི་སྲིད་བློན་ཆེན་སར་ཀེ་ལབ་རོབ་དང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐ་ནི་བྷི་ལིན་ཀེན་རྣམ་གཉིས་དབར་འགག་རྩའི་གནད་དོན་ཁག་གི་ཐོག་བསྐྱར་དུ་གྲོས་མོལ་གནང་ཡོད་པ་རེད།